བཞུགས་སྒར་དྷརམ་ས་ལ་ལ་རྟེན་གཞི་བྱས་པའི་དེང་དུས་བོད་ཀྱི་སྒྲ་སྙན་བཟོ་ལས་ཁང་ཞེས་པ་དེ་ད་དེང་སྐབས་བཙན་བྱོལ་ནང་ལ་བོད་ཀྱི་ཅིག་གང་ལྟར་སྲོལ་རྒྱུན་སྒྲ་སྙན་བཟོ་ལས་ཁང་གཞི་རྒྱ་ཆེ་ཤོས་ཅིག་ཆགས་བསྡད་ཀྱི་འདུག་སྒྲ་སྙན་བཟོ་ལས་ཁང་འདིས་ད་གང་ལྟར་སྒྲ་སྙན་སྲོལ་རྒྱུན་བོད་ཀྱི་སྒྲ་སྙན་མང་ཤོས་དང་ད་སྤུས་དག་ཤོས་བཟོ་མཁན་གྲས་ཤིག་ཆགས་ཀྱི་ཡོད་ས་རེད། བཟོ་ལས་ཁང་འདི་ད་རྒྱ་གར་གཙོ་བོར་གྱུར་བའི་འཛམ་གླིང་ས་ཁུལ་གང་ས་ལ་བོད་ཀྱི་ཐུན་མོང་མ་ཡིན་པའི་སྒྲ་སྙན་ཚོང་འགྲེམས་བྱེད་ཀྱི་ཡོད་པ་དང་ཨ་ནི་བོད་ནང་ལ་ཡང་ཡང་སྒྲ་སྙན་གང་འཚམ་མང་པོ་ཚོང་འགྲེམས་བྱེད་ཐུབ་ཀྱི་ཡོད་ས་རེད། གཟའ་འཁོར་འདིའི་ལས་རིམ་ལ་སྒྲ་སྙན་བཟོ་ལས་ཁང་འདི་བཙུགས་མཁན་པ་སངས་སྟོབས་ལགས་ལ་བཟོ་ལས་ཁང་འདི་ཡི་སྐོར་དང་དེ་ག་ནང་བཞིན་ཁོང་སྒེར་གྱི་སྒྲ་སྙན་བཟོ་སྟངས་ཀྱི་ལག་རྩལ་དེ་ག་ནས་སྦྱངས་ཡོད་པ་སོགས་ཀྱི་ཐད་ལ་གླེང་མོལ་ཞུ་གི་ཡིན།

སྦྱང་བརྒྱུད་ནས་བཟོས་རེད། དེ་དམིགས་བསལ་ཡིན་པའི་ཆེད་དུ་མངགས་ནས་བསླབ་མཁན་དེ་འདྲ་བྱུང་མེད། ཅིག་པ་སངས་ལགས་ཁྱོད་རང་སྒེར་གྱི་སྒྲ་སྙན་སྦྱང་སྟངས་ཀྱི་བརྒྱུད་རིམ་འདི་ཚོ་ངས་རྗེས་ལ་བཀའ་མོལ་ཅིག་ཞུ་གི་ཡིན་དང་པོ་འདི་ཅིག་གསུངས་ན་ད་ལྟ་བཟོ་ལས་ཁང་འདི་བཞུགས་སྒར་རྡ་རམ་ས་ལ་ཁུལ་ལ་གང་ལྟར་སྒྲ་སྙན་ཅིག་ང་ཚོ་ང་རྡ་རམ་ས་ལ་ལ་འགྲོ་བའི་སྐབས་སུ་འབྲེལ་ཡོད་མི་སྣ་འདི་འདྲའི་མང་པོ་ཅིག་ལ་བཀའ་འདྲི་ཞུ་ཡས་བྱུང་སོང་གང་ལྟར་རྡ་རམ་ས་ལ་ཁུལ་གྱི་སྒྲ་སྙན། སྤུས་དག་ཤོས་བཟོ་མཁན་ཡག་ཤོས་བཟོ་མཁན་ཅིག་ཡིན་པ་ཅིག་མང་པོ་ཅིག་གིས་གསུངས་བསྡད་ཀྱི་འདུག་རྣམ་པ་ཚོ་གིས་ལོ་གཅིག་གི་ནང་ལ་སྒྲ་སྙན་ཅིག་ག་ཚོད་ཙམ་ཅིག་བཟོ་ཐུབ་ཀྱི་ཡོད་རེད་ཨ་ནི་སྒྲ་སྙན་དེ་ཚོ་མང་ང་ཅིག་སུ་སུ་ལ་འཚོང་གི་ཡོད་རེད། ད་སྒྲ་སྙན་སྤྱིར་བཏང་གི་བཟོ་ཡས་མང་ཉུང་བྱས་ན་ད་ལོ་གཅིག་ལ་ལགས་ཉིས་བརྒྱ་ལྔ་བཅུ་དྲུག་ཅུ་དེ་འདྲའི་བར་དུ་བཟོ་ཐུབ་ཀྱི་རེད་ར། ལགས་ལགས། ཨ་ནི་དེ་བཙོང་ས་དེ་ད་བརྒྱ་ཆ་བཏང་བ་སོང་ན། བརྒྱ་ཆ་བདུན་ཅུ་ཅིག་བོད་ནང་ལོགས་འགྲོ་གོ་རེད། ཧང་ལགས་ལགས། ཨ་ནི་བརྒྱ་ཆ་སུམ་ཅུ་ཙམ་ཞིག་ད། ཕྱི་རྒྱལ་ཁག་དང་རྒྱ་གར་ནང་ལོགས་དེ་འདྲ་འགྲོ་གོ་རེད་ད་ཤུགས་ཆེ་བོད་ལ་འགྲོ་གོ་རེད། བོད་ནས་ད་ལྟ་ཅིག་ཉོ་མཁན་མང་ཆེ་ཅིག་ག་འདྲ་རེད་པས་ཅིག་བོད་བོད་ས་ཁུལ་ག་བ་ག་བ་ནས་ཉོ་མཁན་ཡོང་གི་ཡོད་རེད

འོ་ད་ལྟ་ཕྱི་རྒྱལ་ལའང་སྤྱིར་བཏང་སྒྲ་སྙན་དེ་རྦད་དེ་སྡེབ་ལ་མང་པོ་དེ་འདྲའི་མངགས་མཁན་མི་འདུག་སྟེ་གཅིག་གི་གཉིས་དེ་འདྲའི་ཨ་ནི་མངགས་མཁན་དང་འཁྱེར་མཁན་དེ་འདྲའི་དཔེ་མང་པོ་འདུག་གས། སྒྲ་སྙན་བཟོ་ཡས་དེ་ཡང་ཅིག་གང་ལྟར་མགོ་རྙོག་པོ་བྱས། ཅིག་ལོ་ཆ་ཚང་འགྲོ་ཅིག་ད་དམིགས་བསལ་གྱི་བཞུགས་སྒར་རྡ་རམ་ས་ལ་ལ་ཆ་མཚོན་པ་ཡིན་ན། ནམ་དུས་གཅིག་ལ་ཆར་པ་མང་པོ་རྒྱག་གི་རེད་རླན་གཤེར་ཆེན་པོ་ཡོད་རེད་ཡང་སྐབས་དུས་དགུན་ཁའི་སྐབས་ལ་གྲང་མོ་ཡོད་རེད་རྣམ་པ་ཚོ་ཕལ་ལ་སྒྲ་སྙན་བཟོ་སྟངས་ཀྱི་བརྒྱུད་རིམ་འདི་ཚོ་ཅིག་འགྲེལ་བཤད་ཤིག་བརྒྱབ་དང། ས་ཨེ་ལི་སྒྲ་སྙན་བཟོ་ཡས་ལ་སྤྱིར་བཏང་གི་གནམ་གཤིས་དང་ཉི་མ་ཞེ་པོ་ལྟོས་དགོས་འདུག་ལེ། གནམ་གཤིས་ཡག་པོ་མེད་ན་ནི་རྩི་བཏང་ཡས་དང་དེ་ནས་ཤིང་སྦྱར་ཀ་བརྒྱབ་ན་སྐམ་ཡས་དང་དེ་ལ་དཀའ་ངལ་འཕྲད་འདུག་ལེ། དབྱར་ཁ་ཡི་རིང་ལ་ཆར་པ་བརྒྱབ་པའི་སྐབས་སུ་སྒྲ་སྙན་གྱི་རྫ་མ་རྐྱང་རྐྱང་བཟོ་གི་རེད་འཛིངས་ཏེ་སྒྲ་བཟོས། ཨ་ནི་ཆར་དུས་དེ་ཡོལ་བ་ཡིན་ན་ཨ་ནི་གནམ་གཤིས་སྐམ་པོ་ཆགས་ན་ད། སྤྱི་ཟླ་བཅུ་བ་བཅུ་གཅིག་བཅུ་གཉིས་འོ་ཟླ་བ་གསུམ་དེ་དུས་ཚོད་ཡག་ཤོས་གཅིག་འདུག་ར།

ལ་བདུན་དང་ལ་ཡི་ལྔ་དང་ལ་ཡི་རེ། འདི་བྱེད་དུས་ཙམ་པ་ད་གང་དག་ཅིག། ལོ་གཅིག་གི་ནང་ལ་ད་གང་དག་ཟླ་བ་བཅུ་གཉིས་ཡོད་དུས་ཙམ་པ་ལོ་ཆ་ཚང་གཅིག་སྒྲ་སྙན་བཟོས་བཟོས་པ་དེ་ཐུག་གི་ཡོད་མ་རེད་པ། ཨོ་ད་ཅི་ད་ང་ཚོ་བཟོས་བཟོས་པ་དེ་བདེ་བོ་རེད་ད་ཡིན་ན་ཡང་ཕི་ནི་ཤིང་ལྟ་ངེས་དང། ད་སྒྲ་སྙན་གི་ཛར་མ་བཟོད་དེ་ལ་ཁྱད་པར་ཛར་མ་བཟོད་དེ་ད་གང་ཚེ་སྒྲ་སྙན་གི་རྨང་གཞི་དང་མ་སོང་ན་འདི་རེད་ར་ཛར་མ་བཟོད་དེ་རེད།

གཅིག་ང་ད་པ་སངས་ལགས་ཀྱི་སྒྲ་སྙན་བཟོ་ས་དེ་ལ་ཐེངས་མ་གཅིག་ཡོང་ཡས་བྱུང་སོང་ད་སྒྲ་སྙན་ལ་ཡིན་པ་ཡིན་ནའི་རིགས་མ་འདྲ་བ་དེ་འདྲས་མང་པོ་ཞེ་བོ་ཅིག་པ་སངས་ལགས་ཀྱིས་བཟོས་གནང་གི་འདུག་ཁ་ཤས་སྐེ་དེ་ཙམ་ཅིག་གང་ལྟར་སྒྲིག་མགོ་བོ་རང་སྒྲིག་ཡོད་པ་བཟོ་འདྲ་བོ་དེ་འདྲས་ཅིག་བྱས་ཁ་ཤས་ཡང་ཐུན་མོང་མ་ཡིན་པའི་གི་སྒྲ་སྙན་བཟོ་སྟངས་རང་བྱས་ཡང་འདི་ཚོ་ལ་བཟོ་ལྟ་དང་ཅིག་གང་ལྟར་དབྱིབས་འདྲ་བོ་དེ་འདྲས་ཡས་མ་འདྲ་བ་དེ་འདྲས་མང་པོ་ཅིག་མཐོང་ཡས་འདུག་སྒྲ་སྙན་རིགས་ག་འདྲས་ག་འདྲས་བཟོས་གནང་གི་ཡོད་རེད་རྣམ་པ་ཚོ་གིས། ལོ་ལྟར་སྤྲོ་ཚིགས་ཤོར་བ་ང་ཚོ་སྲོལ་རྒྱུན་གྱི་སྒྲ་སྙན་དེ་འཛིན་རྡོག་རྡོག་བྱས་ཆོག་ཅིག་འདུག་ཨ། ཨོ་དེ་དེ་དེ་ཤུགས་ཆེ་བཟོ་དགོས་རེད་ཨ་ནི་ད་དེའི་ནང་ལོགས་ལི་སྐད་སྒྲིག་ཡས་དེ་ཚོ་ལི་ད་ལམ་སང་མ་ལུས་བའི་ཆེད་དུ་དྲིལ་བསྒྲགས་གི་ལྕགས་ཅིག་འདུག་ཨ་དེ་ལོ་སི་ད་ཡས་དྲིན་ཚོད་ཅིག་ཨོ་དེ་འདྲ་བཟོ་དགོས་རེད་ད་བཟོ་ལྟ་དེ་དེ་ང་ཚོ་བོད་པ་རང་གི་སྲོལ་རྒྱུན་དེ་ཚིག་པ་ཅིག་ཀྱང་ཡོད་པ་ཆེ་ཤིང་དེ་དང་བཙུགས་ཡས་ཆེ་ཆུས་སེ་དེ་ཚོ་ཨ་ནི་སྐད་དངོས་གནས་སྒྲིག་ཡས་དེ་གི་ཊར་ཅག་གར་ཆོག་དེ་ཡོད་རེད་ར་ལི།

ཨོ། ཡིན་ན་ཡང་ད་གོང་ཆེ་ཆུང་སྒྲ་སྙན་ཆ་ཆེ་ཡིན་ན་སྒྲ་སྙན་ལ་སྤུས་དག་ལས་ཁྱད་པར་ཞུགས་པ་རེད་ལགས་ཤིང་གི་རྒྱུ་ཆ་ཡག་སྡུག་ཨ་ནི་བཟོ་སྟངས་ཅན་དེ་པ་ལས་དུས་ཚོད་མང་ལས་འགོར་མ་འགོར་ཨོ་དེས་ཁྱད་པར་ཞུགས་པ་རེད་ཨ་ནི་རྩི་བཏང་ཡས་ཟེར་ནས་རྒྱུ་ཆ་ད་ང་ཚོས་དེ་འདྲ་ཡིན་ན་ཡག་ཤོས་ཁོ་རང་བཏང་དགོས་རེད་ལགས། ད་དོར་དུས་བོ་བཏང་པ་ཡིན་ན་ཨ་ནི་གོང་ཆེ་བོ་བྱས་ཨ་ནི་ཐེངས་མ་ཉུང་ཉུང་བཏང་ཡས་ལས་རེད་ར་ད་ང་ཚོས་དེ་འདྲ།

སྒྲ་སྙན་གྱི་ལག་རྩལ་དེ་ད་བཙན་བྱོལ་ནང་ལ་ཡོད་པའི་གང་དག་ཅིག་ཡག་ཤོས་གྲས་ཅིག་སྒྲ་སྙན་བཟོ་མཁས་ཤོས་གྲས་ཅིག་ཡིན་དུས་ཙམ་པ། མི་གཞན་པ་ལ་ཡང་ལག་རྩལ་དེ་བསླབ་ཡས་འདྲ་བོ་དེ་འདྲ་ཡོང་གི་འདུག་དཔེར་ན་ཁྱོད་རང་གིས་ཕྱག་ལས་གནང་སའི་བཟོ་གྲྭའི་ནང་ལ་ལས་ཀ་བྱེད་མཁན་མི་བདུན་བརྒྱད་ཅིག་ཡོད་རེད་ཁོ་ཚོ་ཚང་མས་ཀྱིས་སྒྲ་སྙན་བཟོ་བཞིན་གྱི་ཡོད་རེད། ད་ད་ལྟ་ལས

ད་ལོའི་རྒྱུ་ཆ། ད་ཕལ་ཆེར་ཉོས་ཆོག་ཆོག་ཡོད་རེད་ཤིང་དང་དེ་ཚོ་ད་ད་ཧི་མ་ཅལ་ཁོ་ནར་རག་གི་རེད་ར། ཨང་ལ་ལ། ད་ཧི་མ་པགས་པ་དང་ཡང་ཆུང་ཙག་གི་ལྕགས་ལ་སྟར་ཀི་ལུ་སི་ཙུ་དེ་ཚོ་ཚང་མ་ལྡི་ལི་དེ་ཚོ་ལ་མ་འཛི་དེ་ཚོ་ལ་རག་དེ་ཚོ་ཁག་པོ་རེད། ཟ་ཁོ་དེའི་ལས་རིམ་ལ་ད་བཞུགས་སྒར་རྡ་རམ་ས་ལ་ལ། དེང་དུས་བོད་ཀྱི་སྒྲ་སྙན་བཟོ་ཚོང་ཁང་ཞེས་པ་དེ་གསར་འཛུགས་གནང་མཁན་སྟོབས་ལགས་ཡིན་སྟོབས་ལགས་ཀྱིས། ཅིག་ཚོང་ལས་ཁང་དེའི་བརྒྱུད་ནས་སྒྲ་སྙན་ཅིག་ག་འདྲ་བྱས་ནས་བཟོ་གི་ཡོད་མེད་སྒྲ་སྙན་སུ་སུ་ལ་བཙོང་གི་ཡོད་མེད། ཨ་ནི་སྒྲ་སྙན་བཟོ་ཡས་ཀྱི་གང་ལྟར་ལས་གཞི་དེ་ཐོག་མར་ག་འདྲ་བྱས་ནས་འགོ་བཙུགས་ཡོད་མེད་དེ་འདྲའི་སྐོར་ལ་ངོ་སྤྲོད་ཞིབ་ཚགས་པོ་གནང་བ་ལ་ཐུགས་རྗེ་ཆེ་ཞུ་གི་སྟོབས་ལགས།